བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལཱི་ཐི་ཝི་ཡ་ནང་ཨུ་རུ་སུ་དང་ཤར་ཡུ་རོབ་པའི་དད་ལྡན་པའི་གསོལ་འདེབས་ཞུས་པ་བཞིན་ཉིན་གསུམ་གྱི་རིང་ཆོས་འབྲེལ་གྲུབ་ཡོད་པ་དང། བོད་ཀྱི་སྐད་ཡིག་སྲུང་སྐྱོབ་པ་བཀྲ་ཤིས་དབང་ཕྱུག་གི་གྱོད་དོན་ཐད་མཚོ་སྔོན་གྱི་ཁྲིམས་ཁང་ཆེ་བར་ཞུ་གཏུག་བྱས་པའི་གནས་ཚུལ་ཁ་སྣོན་ཐོན་པའི་སྐོར། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ལ་ཆེ་བསྟོད་གཟེངས་རྟགས་ཕུལ་ཡོད་པ་དང་བོད་དང་རྒྱལ་སྤྱིའི་གནས་ཚུལ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག Latvia རུ་སོག་པོ་དང་ཨུ་རུ་སུ་ཤར་ཡུ་རོབ་པའི་དད་ལྡན་པའི་གསོལ་འདེབས་ཞུས་པ་བཞིན་ཉིན་གསུམ་གྱི་རིང་ཆོས་འབྲེལ་གྲུབ་པའི་རྗེས་སུ་ཕྱིར་གཟའ་ལྷག་པའི་ཉིན་རྒྱ་གར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་འཁོད་ཡོད་པ་རེད་གཤམ་ལ Latvia གྲོང་ཁྱེར Riga རུ་ཆོས་འབྲེལ་གྱི་གནས་ཚུལ་ལ་གཟིགས་རོགས་གནང། འདས་པའི་ཉིན་གསུམ་རིང ྋགོང་ས་མཆོག་གིས་ལཱི་ཐི་ཝི་ཡའི་རྒྱལ་ས་རི་གྷ་རུ་ཆོས་འབྲེལ་མཛད་འདུག Skonto ཚོགས་ཁང་དུ་གདན་ཞུ་གསོལ་འདེབས་ཞུ་མཁན་རྣམ་པས་སྤྲོ་བ་ཆེན་པོས་ཕེབས་བསུ་ཞུས་ཏེ་བཞུགས་ཁྲིར་འཁོད་མཚམས་སུ་ཐོག་མར་ཆོས་ཞུ་བ་རྣམ་པར་འཚམས་འདྲི་གནང་འདུག། ཡང་ད་ད་རེ། ཡང་ད་རི་གྷ་ལ་ཡ།
ཅིག་གཙོ་བོ། ཨེ་ནི་ཨུ་རུ་སུ་ཁོངས་ལ་ཡོད་དེ་བ། ད་ཕ་མེས་ནས་ནང་པ་ཡིན་དེ་གི་ཁལ་མིག། ཨེ་ནི། བུ་རི་ཡད། ཨེ་ནི་ཐུ་བ། དེ་མིན་གྱི། ཨེ་ནི་ས་ཁུལ་གཞན་དག་ནས།

ཅིག་དགའ་མོས་བྱེད་ཨ་རོ་དེ་བྱམས་བརྩེ་ཡིན་དུས་ཆོས་ལུགས་ཚང་མ་ལོག་གི་མིའི་ཆོས་ལུགས་ཚང་མ་ལོག་གིས་བྱམས་བརྩེ་གསུངས་དེ་ཨ་རེ་ཚང་མ་ལོག་རེད་འདུག་བྱ་དེ་འདྲ་ཡིན་དུས་ག་ད་ང་ཚོ་བྱམས་བརྩེ་ཟེར་དེ་དཔེ་གལ་ཆེན་པོ་རེད་ཤག་ཨ་ཨ་ནི་འཛམ་བུ་གླིང་འདིའི་སྒང་གི་ཅིག་དངོས་གནས་ད་ཞི་བདེ། དེ་འདྲའི་ཅིག་ཁོ་གི་ངོ་ཐོག་ཡོང་ཡག་ལ་ཡ། སེམས་ཀྱི་ཞི་བདེ་དགོས་རེད་སེམས་ཀྱི་ཞི་བདེ་ཡོང་བ་ལ་བྱམས་བརྩེ་དགོས་རེད། བྱམས་བརྩེ་ཡོད་ན་ཞི་བདེ་ཡོང་གི་རེད། བྱམས་བརྩེ་མེད་པ་བྱས་ཕྲག་དོག་དང་འགྲན་སེམས་དང་ཞེ་སྡང་ལངས་བསྡད་ན། ཕྱི་ལོགས་རྣམ་འགྱུར་ག་བསྟན་ན་མ་བསྟན་ན་གང་ལྟར་སེམས་ཀྱི་ནང་ལ་བདེ་སྐྱིད་ཡོང་ཡག་མི་འདུག་ག། བྱས་ཙང་ང་ཚོ་ས་ཆ་ག་ས་ག་ལ་ཡ་ཅིག་འཛམ་གླིང་ཞི་བདེ་འཛམ་གླིང་ཞི་བདེ་ཟེར་བཤད་དེ་གོ་འཛམ་གླིང་ཞི་བདེ་ཡོང་བ་ལ་སེམས་ཀྱི་ཞི་བདེ་བརྒྱུད་ནས་ཡོང་དགོས་རེད་བ། སེམས་ཀྱི་ཞི་བདེ་ཡོང་བ་ལ་ཡ་སེམས་ལ་ཕ་གི་བཟོ་བཅོས་བརྒྱབ་ནས་སེམས་ཀྱི་ཞེ་སྡང་གི་སྐྱོན་དེ་ཚོ་དེ་བ་ཉེས་དམིགས་ལ་བལྟས་ནས་དེའི་དབང་དུ་མི་འགྲོ་བ་བྱས་འོ་ད་བྱམས་བརྩེ་ཟེར་ཡ་དེ་གི་ཨེ་ནི་ཡོན་ཏན་ལ་མཐོང་བའི་སྒོ་ནས་དེ་དང་དོད་བྱེད་ཡ་ཅིག་གི་འོ་དེ་རེད་རེད་ཤག།

རིགས་པའི་ལམ་ནས་འགྲེལ་བཤད་སྐྱོན་མཁན་གྱི་མཁས་པའི་དབང་པོ་དེ་ཚོའི་དེ་ཚོའི་ད་གཙོ་བོ་ཆགས་བསྡད་ཡོད་རེད། དེའི་དེ་གི་གཞུང་དེ་དེ་རིང་ཁ་སང་ང་ཚོ་དངོས་སུ་སློབ་སྦྱོང་བྱས་ཡ་བྱས་འདུག་ག་དཔེར་ན་ཀླུ་སྒྲུབ་དང་གཞུང་དེ་དེ་མ་ཡིན་རང་ཡིན་རེད་ཨ་ནི། ཕྱོགས་གླང་ཆོས་གྲགས་ཀྱི་དེ་ཞེ་པོ་གལ་ཆེན་པོ་རེད་འདུག་ཨོ་འདུག་ཟེར་ནས་ཙང་དེ་འདྲ་ཡིན་དུས་དེ་རིང་ཁ་སང་དུས་ཚོད་ལ་ཡ་འཛམ་བུ་གླིང་འདིའི་སྒང་གི་ནང་པའི་ཡུལ་གྲུ་ཁག་གི་ནང་ལོགས་ནས་ཕལ་ཆེར་ཅིག་གི་དཔལ་ནཱ་ལེནྡྲའི་ཆོས་རྒྱུད་དྲི་མ་མེད་པ་ཅིག་གི་ཆ་ཚང་བ་ཡོད་བསྡད་པ་ཅིག་ཕལ་ཆེར་བོད་རྒྱུད་ཀྱི་ནང་བསྟན་གཅིག་པོ་རེད་ཤག། བཀའ་ཆོས་ཀྱི་ཉིན་མཐའ་མར་ཆོས་ཞུ་བ་རྣམ་པར་བྱང་ཆུབ་སེམས་དཔའི་སྡོམ་པ་བསྩལ་འདུག། སྐད་ཆ་ཡག་པོ་ཞིག་ལོག་པར་བསྐུར་ཡོད་རེད་ངའི་ས་ཆ་ཡོད་དོ་འགྲོ་བ་ཤོག་ཨོ་མ་ར་ན་མོ་ཀུ་འདྲ་མེ་ཚ་པ་ཁྲང་ཨ་པའི་ཁེ་ཚ་མིན་འདྲ་ད་ཨོ་མ་ནི་པད་མ་འོག་ཁྱེར་དུ་ཉེ་བའང་དགོས་པས་དུས་ཆེན་ཡིན་ལ་རྣམ་པ་ཉེས་ཆུང་ཨོ་མ་ས་ད་ར་ན་ཨ་པའི་ཁེ་ཚ་མིན། ཆོས་ཞུ་བ་མང་པོ་ཞིག་ཨུ་རུ་སུ་དང་སོག་པོ་ཐུ་བ་བུ་རི་ཡ་དྷི་ཁལ་མི་ཁི་ཡ་དད་ལྡན་པ་རྣམས་ཡིན་པ་དང་ཁོང་རྣམ་པའི་ཕ་མེས་ཀྱི་ཆོས་ལུགས་ནང་པ་ཡིན་པ་དང་གཙོ་བོ་ཨུ་རུ་སུའི་དམར་ཤོག་དབང་བསྒྱུར་སྐབས་རྒྱལ་ཁབ་ཁག་གི་ནང་ཆོས་ལ་ཉམས་ཉེས་བྱུང་ཡོད་ཀྱང་རིམ་པས་རང་དབང་ཆེ་རུ་ཕྱིན་པ་དང་མཉམ་དུ་ཆོས་ལ་དོན་གཉེར་ཆེ་རུ་ཕྱིན་པ་དང་བསྟན་པའི་མེ་རོ་གསོ་བཞིན་པའི་མཚམས་ཤིག་ལ་འཁེལ་འདུག་ད་དུང་ཆོས་ཞུ་བར་བཅར་མཁན་ཡུ་ཁུ་རེན་དང་ཧྥ་རན་སི་ཡུལ་མི་བཅས་ཡུ་རོབ་རྒྱལ་ཁབ་ཁག་མང་པོ་ནས་ཁྱོན་བསྡོམས་མི་ལྔ་སྟོང་ལ་ཉེ་བ་ཡོད་འདུག་ཕོར་ཆུ་ཀལ་ནས་འབྱོར་བའི་ཆོས་ཞུ་བ་ཁཱ་ཐ་རི་ན་ཡིས། I've always wanted to study with the Dalai Lama. དུས་རྟག་ཏུ་ངས་གོང་ས་མཆོག་གི་དྲུང་ནས་སློབ་སྦྱོང་བྱེད་འདོད་ཡོད། རང་ཉིད་ཡོ་ག་དགེ་རྒན་ཡིན་ལ་སེམས་ཁམས་རིག་པ་སློབ་སྦྱོང་བྱས་མྱོང་ཡོད ྋགོང་ས་མཆོག་གིས་སེམས་ཀྱི་ཚན་རིག་ཞེས་གསུང་གི་ཡོད་ཙང་ང་རང་ཤེས་བྱ་དེའི་སྐོར་ཡིད་དབང་འཕྲོག་པོ་བྱུང་སོང་ཅེས་འགྲེལ་བཤད་བྱས་འདུག་ལ། Latvia རྒྱལ་ས་རི་གྷར་གནས་སྡོད་བྱེད་མཁན Alex གིས། Me and my wife we come to the Dalai Lama teaching. ྋགོང་ས་མཆོག་ག་དུས་ཕེབས་ན་གསུང་ཆོས་ལ་བཅར་གྱི་ཡོད་ཟེར་བ་དང་རང་ཉིད་ཀྱི་བཟའ་ཟླ་ནང་ཆོས་བྱེད་མཁན་ཡིན་ཙང ྋགོང་ས་མཆོག་གི་གསུང་ཆོས་ལ་བཅར་དུས་ཤེས་བྱ་གསར་བ་དང་བློ་བསྐྱེད་གསར་བ་ཐོབ་ཀྱི་ཡོད་ཙང་གསུང་ཆོས་ཞུ་སར་ཡོང་བ་ཡིན་ཅེས་བརྗོད་འདུག་འདས་པའི་ཉིན་དྲུག་རིང་གོང་ས་མཆོག་ཤར་ཡུ་རོབ་བལ་ཏྲིག་མཚོ་ཁུག་གི་རྒྱལ་ཁབ Lithuania རུ་གཙོ་བོ་མི་མང་ལ་བཀའ་སློབ་ལས་རིམ་གཉིས་དང་གསར་འགོད་གསལ་བསྒྲགས་རྒྱལ་ཁབ་དེའི་རང་བཙན་གནས་བབ་བརྩོན་ནས་ལོ་བརྒྱ་འཁོར་བའི་དུས་དྲན་ཆེད་ལྗོན་ཤིང་འདེབས་འཛུགས་གནང་ཡོད་པ་དང་དེ་ནས Latvia རུ་གཙོ་བོ་ཉིན་གསུམ་རིང་བཀའ་ཆོས་གནང་ཡོད་པ་རེད། བོད་ཀྱི་སྐད་ཡིག་སྲུང་སྐྱོབ་པ་བཀྲ་ཤིས་དབང་ཕྱུག་གི་གྱོད་དོན་ཁྲིམས་ཁང་མཐོ་བར་ཞུ་གཏུག་བྱས་འདུག་ཁོང་གི་ཁྲིམས་རྩོད་པ་ལིང་ཞའོ་ཅུན་གྱིས་གཟའ་ཟླ་བའི་ཉིན Twitter སྤྱི་ཚོགས་དྲ་རྒྱའི་ཐོག་ལ་ཁྲིམས་རྩོད་པ་ལིན་ཆི་ལེ་ནས་དེ་རིང་ཞོགས་པར་ཡུལ་ཤུལ་གྱི་བཀག་ཉར་ཁང་དུ་བཀྲ་ཤིས་དབང་ཕྱུག་ལ་ཐུག་པ་དང་ཁྲིམས་རྩོད་པ་ལིན་གྱིས་བཤད་པ་ལུང་འདྲེན་བྱས་ན་བཀྲ་ཤིས་དབང་ཕྱུག་གི་གཟུགས་ཁམས་བདེ་བོ་ཡིན་པའི་ཐོག་ལ་གོང་རིམ་ལ་གཏུག་བཤེར་བྱེད་རྒྱུ་སེམས་ཐག་བཅད་ཟིན་པ་དང་གལ་སྲིད་ཐག་གཅོད་དྲང་བདེན་མ་བྱུང་ཚེ་མུ་མཐུད་ཞུ་གཏུག་བྱ་རྒྱུའི་ཆོད་སེམས་འདུག་ཅེས་འཕྲིན་ཡིག་སྤེལ་ཡོད་པ་དང། དོན་དག་གཙོ་བོ་ནི་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཟིན་ཡོད་པས་འགྲོ་ལུགས་ལྟར་ན་མཚོ་སྔོན་ཞིང་ཆེན་གྱི་མཐོ་རིམ་ཁྲིམས་ཁང་གིས་བཀྲ་ཤིས་དབང་ཕྱུག་གི་གྱོད་དོན་ལ་ཞིབ་གཅོད་བྱ་རྒྱུ་ཡིན་པ་རེད། དཔལ་རྒྱལ་བ་ཀརྨ་པ་ཨུ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དབུ་བཞུགས་ཀྱིས་བྱང་ཨ་མི་རི་ཀ Connecticut བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་ཀྱིས་ཆབ་སྲིད་བཙོན་ཟུར་དང་འཇིགས་བྲལ་གློག་བརྙན་བཟོ་སྐྲུན་པ་དོན་གྲུབ་དབང་ཆེན་ལགས་ལ་ཆེ་བསྟོད་གཟེངས་རྟགས་ཕུལ་ཡོད་པ་དང་ཁོང་ལ་སྲིད་སྐྱོང་འབུམ་རམས་པ་བློ་བཟང་སེང་གེ་མཆོག་གིས་ནིའུ་ཡོག་ནས་ཐུག་འཕྲད་གནང་འདུག། མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གནས་ཚུལ་བཀོད་པར་གཞིགས་ན་ཨ་མི་རི་ཀའི Connecticut བོད་རིགས་སྤྱི་མཐུན་ཚོགས་པས་གསོལ་འདེབས་ཞུས་པ་བཞིན་དཔལ་རྒྱལ་དབང་ཀརྨ་པ་མཆོག་དབུ་བཞུགས་ཐོག་བོད་མི་ཚོས་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱི་བྱས་རྗེས་ལ་རྗེས་སུ་ཡི་རང་ཞུས་འདུག། མཛད་སྒོ་འཚོགས་པའི་ཐོག་ལ། སྤྱི་མཐུན་ཚོགས་པའི་ཚོགས་གཙོས་ས་གནས་བོད་མིའི་གནས་སྟངས་དང་ལས་བསྡོམས་སྙིང་བསྡུས་ངོ་སྤྲོད་ཞུས་ཤིང། བྱང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་ཕེབས་པའི་ཐོག་ལ་རྒྱལ་བ་ཀརྨ་པའི་ཕྱག་ནས་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ལ་ཆེ་བསྟོད་གཟེངས་རྟགས་ཕུལ་འདུག་ཉེ་ཆར་སྲིད་སྐྱོང་མཆོག་ཁེ་ན་ཌའི་མཛད་རིམ་གྲུབ་པའི་རྗེས་སུ། ཚེས་བཅུ་བདུན་ཉིན་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ལ་ཐུག་འཕྲད་གནང་འདུག་སྲིད་སྐྱོང་མཆོག་གིས་ཁོང་ལ་དཀའ་སྡུག་འོག་ནས་ཐར་ཙམ་བྱུང་སྟེ། ཨ་རིར་ནང་མི་དང་མཉམ་འཛོམས་བྱུང་བར་འཚམས་འདྲི་ཞུས་པ་དང་དོན་གྲུབ་དབང་ཆེན་ལགས་ཀྱིས་རང་གི་མྱོང་བའི་སྐོར་དེབ་ཅིག་འབྲི་རྒྱུ་གལ་ཆེན་ཆགས་ཡོད་ཅེས་གསུངས་འདུག། ནེའུ་ཡོག་ཏུ་ཡོད་པའི་བོད་ཀྱི་ཐེབས་རྩ་ཁང་གིས་བྱང་ཨ་མི་རི་ཀའི་མངའ་སྡེ་འདྲ་མིན་ནང་གནས་སྡོད་ཨ་རི་བ་བོད་པ་གཞོན་སྐྱེས་ཚོའི་ཁྲོད་དུ་བོད་སྐད་གླེང་མོལ་གྱི་འགྲན་བསྡུར་འཚོགས་པའི་སྐོར་ཞིབ་ཕྲ་བོད་ཀྱི་ཐེབས་རྩ་ཁང་གི་འགན་འཛིན་བློ་བཟང་སྙན་གྲགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བཤད་གནང་སོང།
བོད་ཀྱི་སྐད་ཡིག་གི་འགྲན་བསྡུར་དེ་ད་ཚགས་ཚུད་པོའི་ངང་ནས་ནི་ཅིག་ལེགས་གྲུབ་ཐུབ་པ་ཅིག་བྱུང་སོང་བསམ་བསམ་པའི་དྲན་བྱུང།
བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་བདེ་སྐྱིད་རོལ་མོ་ཚང་ཡིན། ང་ལོ་དྲུག་ཡིན། ང་བསྟན་འཛིན་ཤེས་རབ་ཡིན། ང་ཨ་རིའི་རྒྱལ་སའི་མངའ་ཁོངས་ས་གནས Virginia ལ་བསྡད་ཀྱི་ཡོད། དེ་ནང་ལ་ཡ་ཅིག་ཕ་མ་གཙོས་པའི་སྐྱེས་བུ་མང་པོ་ཅིག་གིས་དོ་སྣང་ཆེན་པོ་ཅིག་གནང། ད་ན་གཞོན་ཆ་ཤས་ལེན་མཁན་ཡིན་པ་ཡིན་ནའི་མང་པོ་ཞེ་དྲག་སླེབས་བྱས་གང་ལྟར།

བོད་ཡིག་ཀློག་རྩལ་འགྲན་སྡུར་བྱས་པ་རེད། དེ་ནང་ལ་ཡིན་པ་ཡིན་ནའི་ཅིག་སློབ་ཕྲུག་མང་པོ་ཅིག་མཉམ་ཞུགས་ལེན་ཐུབ་པ་བྱུང་ཡོད་རེད། ངའི་མིང་ལ་བདེ་སྐྱིད་ཚེ་བརྟན་ཟེར་གྱི་ཡོད། ང་ལོ་དགུ་ཡིན། ངའི་མིང་ངག་དབང་ཚེ་རིང་ཡིན། ང་ལོ་བཅུ་གཅིག་ཡིན། ང་སྤགས་དང་ཇ་ལྡུར་དང་ཤ་མོག་མོག་དང་ཤ་བག་ལེབ་དང་དོ་ཨིན་དེ་སོ་ཞིག་གང་གི་ལོ་དགའ་བོ་ཡོད། སོང་ཙང་ད་བོད་ཀྱི་ཐེབས་རྩའི་ངོས་ནས་ཅིག་ང་རང་ཚོའི་གི་བོད་མི་རིགས་ཀྱི་ངོ་བོ། སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་ང་རང་ཚོའི་བོད་མིའི་སྤྱི་ཚོགས་ནང་ལོགས་ལ་ཡ་སྡིངས་ཆ་དང་གོ་སྐབས་འདྲ་མིན་བསྐྲུན་བྱས་ན་གཞོན་ཚོར་ཆ་ཤས་ལེན་ཐུབ་པའི་ཐོག་ནས་ང་ཚོས་འབད་བརྩོན་ཞུས་པ་ཞེས་གསུངས་ཀྱི་ཐོག་ནས་ཚང་མས་ཀྱི་ཕྱི་རོལ་མཉམ་འབྲེལ་གནང་བྱས་དེའི་ཐོག་ནས་ནི་བོད་ཀྱི་དོན་གཅོད་ཁང་ནས་ཡིན་པ་ཡིན་ནའི་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་རེད་བོད་རིགས་སྤྱི་མཐུན་ཚོགས་པ་ཁག་ཚོས་ཡིན་པ་ཡིན་ནའི་མཐུན་འགྱུར་རྒྱབ་སྐྱོར་གནང་བྱས་གང་ལྟར།

ྋགོང་ས་མཆོག་གི་འཁྲུངས་སྐར་ལ་ཨ་ནི་ང་ཚོ་མཱེ་རི་སེན་དང་མི་ནི་སོ་ར་མཉམ་པོ་འགྲན་བསྡུར་གཞས་འགྲན་བསྡུར་ཡོད་རེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ཡོད་རེད་ཨ་ནི་རོལ་ཆ་ཡི་འགྲན་བསྡུར་ཡོད།
སྐྱབས་མགོན་བཅས་བཀའ་སློབ་ཉན་ནས་ཨ་ནི་ག་ཚོད་ཐུབ་ཐུབ་ཉམས་ལེན་བྱེད་ཀྱི་ཡོད། ཨན་དཔེ་ཕན་ཐོགས་པོ་བྱུང། ད་ངའི་སློབ་ཕྲུག་གྲོགས་པོ་གྲོགས་མོ་ཚོ་ཁྱེད་རང་ཚོས་ཚོད་ལྟ་ཞིག་གནང་དང།
གཟའ་མིག་དམར་ཉིན་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་རྒྱ་ནག་ལ་ཉིན་གཉིས་ཀྱི་འཚམས་འདྲིར་འབྱོར་ཡོད་པ་དང་འདི་ནི་བྱང་ཀོ་རི་ཡའི་འགོ་ཁྲིད་དང་ཨ་མི་རི་ཀའི་སྲིད་འཛིན་གཉིས་ཐུག་འཕྲད་དང་ལྷན་ཚོགས་གནང་པའི་རྗེས་སུ་རྒྱ་ནག་ལ་བསྐྱར་དུ་ཕྱིན་པའི་སྐོར་གྱི་རྒྱལ་སྤྱིའི་གསར་ལམ་ཁག་ནང་ཐོན་པའི་གནས་ཚུལ་རྣམས་རྒྱལ་མཚན་ཚེ་རིང་ལགས་ཀྱིས་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་གི་རེད།
བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་གྱིས་སླར་ཡང་རེས་གཟའ་མིག་དམར་གྱི་ཉིན་རྒྱ་ནག་གི་ནང་ཉིན་གཉིས་ཙམ་རིང་གི་འཚམས་འདྲིར་སླེབས་ཡོད་ཅིང། ཐེངས་འདིའི་ཀིམ་གྱི་རྒྱ་ནག་གི་འཚམས་འདྲི་དེ་ནི། བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆ་དང་རྒྱང་རིང་དུ་འཕེན་གཏོང་བྱེད་པའི་མེ་ཤུགས་འཕུར་མདེལ་གྱི་ལས་འཆར་ཁག་མེད་པ་བཟོ་དགོས་རྒྱུའི་ཐད་ཨ་རིའི་སྲིད་འཛིན་ཌོ་ནལ་ཊམ་མཆོག་དང་ཀིམ་ཇོང་ཨུན་གཉིས་ཀྱིས་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ཆེས་མཐོའི་ལྷན་ཚོགས་འཚོགས་ནས་བདུན་ཕྲག་གཅིག་ཕྱིན་པའི་རྗེས་དེར་རྒྱ་ནག་ནང་འཚམས་འདྲིར་སླེབས་པ་ཞིག་ཡིན་པ་དང། དེ་ཡང་དཔྱད་ཞིབ་པ་ཁག་གིས་བྱང་ཀོ་རི་ཡའི་འགོ་ཁྲིད་རྒྱ་ནག་གི་ནང་སླར་ཡང་འཚམས་འདྲིར་ཡོང་བ་དེས་ག་རེ་གསལ་སྟོན་བྱས་ཡོད་རེད་ཅེ་ན། ཨ་རིའི་སྲིད་འཛིན་དང་བྱང་ཀོ་རི་ཡའི་འགོ་ཁྲིད་ཀྱི་མཇལ་འཕྲད་གྲོས་མོལ་སྐབས་ཀྱི་ནང་དོན་རྣམས་རྒྱ་ནག་གི་འགོ་ཁྲིད་ཁག་ལ་འགྲེལ་བརྗོད་བྱ་རྒྱུ་དེ་ཡིན་པ་གསལ་སྟོན་བྱས་ཡོད་པ་མ་ཟད། ཆེས་མཐོའི་ལྷན་ཚོགས་ཀྱི་གོང། རྒྱ་ནག་གིས་ཤུགས་རྐྱེན་ཆེ་བའི་ལས་དོན་མང་དག་ཅིག་བྱས་ནས་ད་ཆ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི། ཨ་རི་དང། བྱང་ཀོ་རི་ཡའི་འགོ་ཁྲིད་ཀྱི་ལྷན་ཚོགས་སྐབས་ཀྱི་གནད་དོན་དངོས་ཡོད་ཁག་ཀིམ་རང་ཉིད་ཀྱི་ཁ་ནས་ཐད་ཀར་ཤེས་འདོད་ཡོད་པར་བརྟེན་ནས་རྒྱ་ནག་གི་ནང་སླར་ཡང་ཡོང་དགོས་པ་ཞིག་བྱུང་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། བྱང་ཀོ་རི་ཡའི་འགོ་ཁྲིད་ད་རེས་ཕྱི་རྒྱལ་རྒྱལ་ཁབ་གཞན་ཁག་གི་འགོ་ཁྲིད་དང་གཅིག་མཚུངས། པེ་ཅིན་གྱི་རྒྱལ་སྤྱིའི་གནམ་ཐང་དུ་འབྱོར་ནས་རྒྱལ་དོན་མགྲོན་ཁང་ཕྱོགས་སུ་བསྐྱོད་ཡོད་པ་དང། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་ཐེངས་འདིའི་བྱང་ཀོ་རི་ཡའི་འགོ་ཁྲིད་ཀྱི་འཚམས་འདྲི་དེས་ང་ཚོ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ཁག་སྔར་བས་སྲ་བརྟན་དུ་གཏོང་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་ལུགས་བརྗོད་པ་ལས་གནས་ཚུལ་ཞིབ་ཕྲ་གང་ཡང་འགྲེལ་བརྗོད་བྱེད་ཀྱི་མེད་པ་རེད།
མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་ཁོངས་ནས་ཨ་མི་རི་ཀ་ཕྱིར་འཐེན་བྱེད་རྒྱུ་ཐག་གཅོད་བྱས་པའི་ཐད་ལ། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ་ཁག་གིས་སྐྱོན་བརྗོད་བྱས་པ་དང། རྒྱལ་སྤྱིའི་ཚོགས་སྡེ་ཁག་གི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འགན་འཛིན་སྲས་ཟ་ཡེད་ཀྱིས་དེ་ནི་ཧང་སང་རྒྱུའི་གནད་དོན་ཞིག་མིན་ཀྱང་བློ་ཕམ་པའི་གཞི་རྩར་བརྩིས་ཡོད་པ་རེད། འོན་ཀྱང་ཐག་གཅོད་དེར་ཨི་སི་རལ་གྱིས་དགའ་བསུ་ཞུས་འདུག།

ཨིས་རལ་ལ་མཐའ་གཅིག་ཏུ་དྲང་བདེན་མ་ཡིན་པ་ཕྱོགས་ལྷུང་བྱས་ཡོད་ཅེས་སྐྱོན་བརྗོད་བྱས་འདུག་ཁ་སང་གསལ་བསྒྲགས་དེ་སྤེལ་བའི་སྐབས་སུ་རྒྱལ་ཚོགས་ཀྱི་གཞུང་ཚབ་ཆེན་མོ་དང་ཨ་རིའི་ཕྱི་སྲིད་དྲུང་ཆེ་ཕོམ་ཕེ་ཡོ་ལྷན་དུ་ཡོད་པ་དང་ཁོང་གིས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མི་ཐུབ་མཁན་ཞིག་ཡིན་པར་སྐྱོན་བརྗོད་གནང་འདུག། ལྷན་ཚོགས་ཀྱིས་ཨི་ཟི་རལ་ལ་ལངས་ཕྱོགས་དྲང་པོ་མེད་པའི་ཐད་ཡུན་རིང་ནས་ཨ་མི་རི་ཀས་གླེང་ཡོད་པ་དང་དེ་བསྒྱུར་བཅོས་གཏོང་ཚེ་ལྷན་ཚོགས་ཀྱི་ཚོགས་མིའི་ཁོངས་སུ་ཨ་མི་རི་ཀ་བསྐྱར་དུ་འཛུལ་རྒྱུ་རེད་འདུག། མཚམས་འདི་ནས་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་སྙན་སྒྲོན་ཞུས་ཚར་བ་ཡིན་ང་ཚོའི་དྲ་རྒྱའི་ཐོག་ང་ཚོའི་བརྙན་འཕྲིན་ལས་རིམ་དང་དོ་དགོང་གི་ཀུན་གླེང་གི་བརྙན་འཕྲིན་ལས་རིམ་ཁག་གཟིགས་རྒྱུ་ཡོད། ང་ཚོའི་མཚམས་འདི་ནས་ང་ཚོའི་འཛམ་གླིང་གསར་འགྱུར་ཕྱོགས་བསྡུས་བྱས་པ་ཁག་ལ་གཟིགས་རོགས་གནང། ཨོསྟྲེ་ལི་ཡའི་བོད་མི་ཚོས་གྲོས་ཚོགས་འཐུས་མི་རྣམ་པར་ཐུག་སྟེ་བོད་དོན་ཞུ་གཏུག་བྱས་འདུག Australia Tibet Council འམ་ཨོསྟྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་སྤྱི་ཚོགས་དྲ་རྒྱའི་ཐོག་གནས་ཚུལ་དང་པར་རིས་བཀོད་པར་གཞིགས་ན། ཨོསྟྲེ་ལི་ཡར་གནས་སྡོད་བོད་མི་རྒན་གཞོན་བར་གསུམ་གྱིས་རྒྱལ་ཡོངས་གྲོས་ཚོགས་སུ་ཕེབས་ཏེ་གྲོས་ཚོགས་འཐུས་མི་རྣམ་པར་ཐུག་འཕྲད་གནང་འདུག་གྲོས་ཚོགས་འཐུས་མི་ཁག་ཅིག་ནས་བོད་དོན་རྒྱབ་སྐྱོར་བ་རྙིང་པ་ཡིན་པ་དང་འཐུས་མི་མང་པོར་སྤྱིར་དེང་སྐབས་ཨོསྟྲེ་ལི་ཡར་རྒྱ་ནག་གི་ཤུགས་རྐྱེན་དངོས་ཤུགས་བརྒྱུད་གསུམ་ནས་ཡོང་གི་ཡོད་པའི་ཐད་ལ། བོད་ཀྱི་གནད་དོན་དེ་ཡང་རྒྱ་ནག་གི་དབང་བསྒྱུར་འོག་རང་དབང་མེད་པ་དང་གནས་ཚུལ་བཀག་སྡོམ་བྱེད་ཡུལ་གཙོ་ཆེ་ཞིག་ཏུ་ཆགས་པའི་ཕྱོགས་ངོས་དེ་ཚོང་འབྲེལ་དང་རྒྱལ་འབྲེལ་གྱི་རིམ་པ་མེད་པར་མི་སེར་ཞིག་གི་ངོས་ནས་གྲོས་ཚོགས་འཐུས་མི་རྣམ་པར་གནས་ཚུལ་ངོ་མ་འགྲེལ་བཤད་བརྒྱབ་ཐུབ་ཡོད་ཅེས་ཞུ་གཏུག་གོ་སྒྲིག་གནང་མཁན་ཚོགས་པས་འགྲེལ་བརྗོད་བྱས་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་སུ་གནས་ཚུལ་སྤེལ་དོན་ལ། རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གཟའ་མིག་དམར་གྱི་སྔ་དྲོར་རྒྱལ་བའི་སྐུ་ཕྱྭ་དང་བསྟན་སྲིད་ཞབས་རིམ་སླད་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་རྒྱུ་འགོ་བཙུགས་ཡོད་པ་དང། ཚོགས་མགོན་དུ་འོད་ཟེར་རིན་པོ་ཆེ་དང་བོད་མིའི་སྒྲིག་འཛུགས་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ། གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་བཀའ་ཤག་གི་བཀའ་བློན་རྣམ་པ། སྲི་ཞུ་བ་དང་སེར་སྐྱ་མི་མང་འཛོམས་འདུག་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་བཞིན་པ་དེ་བོད་ཟླ་ལྔ་པའི་ཚེས་པ་དྲུག་ནས་བཅུ་བར་འཚོགས་རྒྱུ་རེད་འདུག། རྒྱལ་པོའི་རིང་ལུགས་ཀྱི་དབང་སྒྱུར་འོག་ཏུ་ཡོད་པའི་སའུ་ཏི་ཨ་རེ་བྷི་ཡ་རྒྱལ་ཁབ་ཀྱི་བུད་མེད་རྣམས་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་བཞི་གཟའ་ཉི་མ་ནས་གཞུང་འབྲེལ་ཐོག་རླངས་འཁོར་གཏོང་ཆོག་པ་བྱ་རྒྱུ་ཡིན་པ་རེད། མཱ་རི་ཡཱ་ཨལ་ཧྥ་རཱཇ་གྱིས་ད་ཕན་རང་ཉིད་ཀྱིས་བྱེད་མི་ཐུབ་པ་གཅིག་ནི། ནང་ནས་ལས་ཁུངས་ལ་བསྐྱོད་པའི་སྐབས་སོ་སོ་སོ་སོས་རླངས་འཁོར་གཏོང་རྒྱུ་མེད་པ་དེ་ཡིན་འདུག་པས་གཟའ་ཉི་མར་རང་ཉིད་ཀྱི་རླངས་འཁོར་ཐེངས་དང་པོ་གཏོང་བའི་སྐབས་ནང་མི་ཚོ་རླངས་འཁོར་ནང་བསྡད་དེ་གཏོང་ཐེངས་དང་པོ་དེ་དགའ་སྟོན་ཞུ་རྒྱུ་རེད་འདུག། མཱ་རི་ཡཱ་ནི་འཛམ་གླིང་ནང་རྡོ་སྣུམ་གྱི་བཟོ་གྲྭ་ཆེ་ཤོས Saudi Aramco རུ་འཕྲུལ་འཁོར་འཆར་འགོད་པ་ཡིན་པ་དང། མཱ་རི་ཡཱ་ནི Saudi Arabia ནང་རླངས་འཁོར་ཐེངས་དང་པོ་གཏོང་མཁན་གྱི་བུད་མེད་ཀྱི་གྲས་ཤིག་ཆགས་རྒྱུ་ཡིན་ཞིང། ཁོ་རང་གི་འཆར་གཞི་ནི་གང་མགྱོགས་རླངས་འཁོར་བཙོང་སར་ཕྱིན་ཏེ་ཞིབ་འཇུག་ཡག་པོ་བྱས་ཏེ་རང་ལ་དགོས་པའི་རླངས་འཁོར་དེ་ཉོ་རྒྱུ་རེད་འདུག་སའུ་ཏི་ཨ་ར་བྷི་ཡའི་རྒྱལ་ཁབ་ནང་བུད་མེད་རྣམས་ནང་ནས་ཕྱི་ལ་ཐོན་རྒྱུ། ཚོང་ཁང་དང་ཟ་ཁང་གི་སྒོ་དང་སྡོད་ས་ལོགས་སུ་ཡོད་པའི་ཕོ་མོའི་དབྱེ་མཚམས་ཤུགས་ཆེ་བའི་རྒྱལ་ཁབ་ཞིག་ཡིན་པ་དང། རྒྱལ་ཁབ་དེའི་རྒྱལ་སྲས་མོ་ཧ་མཱད་བིལ་སཱལ་མཱན་གྱིས། སྡེ་ཤོག་དང་ཆོས་ལུགས་རྒྱལ་ཁབ་བཅས་ཀྱི་ཁྲིམས་ཀྱིས་དམ་པོར་བཅིངས་པའི་སྤྱི་ཚོགས་ནང་བུད་མེད་ལ་རླངས་འཁོར་གཏོང་ཆོག་པ་བཟོས་ཏེ་ཡར་ཐོན་གྱི་ལམ་བུ་གསར་བ་ཞིག་གཏོད་ཀྱི་ཡོད་པའི་དཔང་རྟགས་ཆགས་ཡོད་པ་རེད། མཚམས་འདི་ནས་དོ་དགོང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན། ང་ཚོའི་དྲ་རྒྱའི་ཐོག་ལ་ལས་རིམ་ཁག་ཞིབ་ཕྲ་གཟིགས་རྒྱུ་ཡོད། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།